གསན་མཁན་རྣམ་པ་ལྷན་རྒྱས་སྐུ་ཁམས་བཟང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གིས་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གསུམ་པའི་ཚེས་དགུ་དང། སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་དགུ་གཟའ་སྤེན་པའི་སྔ་དྲོའི་ལས་རིམ་འདི་འགོ་འཛུགས་ཞུ་གི་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་དང་ཁོ་མོའི་བཟའ་ཟླ་ཆོས་སྐྱོང་ལགས་གཉིས་དངོས་སུ་འཛིན་བཟུང་བྱ་རྒྱུའི་ཉེན་བརྡ་བཏང་བཞིན་ཡོད་པ་སོགས་གསར་འགྱུར་ཁག་དང། རྒྱ་དཀར་ནག་གཉིས་ཀྱི་གནད་དོན་གླེང་སློང་མ་བྱས་པར་ས་མཚམས་ཀྱི་དཀའ་ངལ་སེལ་ཡས་ཧ་ཅང་ཁག་པོ་རེད་ཅེས་རྒྱ་གར་གྱི་དམག་དོན་ཆེད་མཁས་པས་ངོས་འཛིན་གནང་གི་ཡོད་པའི་སྐོར་དང། བོད་ནང་སྤེལ་བཞིན་པའི་ངལ་རྩོལ་གྱི་ལས་འཆར་དེས་བོད་ཀྱི་རིག་གཞུང་དང་བོད་མི་རིགས་ལ་ཉེན་ཁ་ཆགས་ཡོད་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་དམིགས་བསལ་ཆེད་ལས་པས་འདི་ག་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད་པའི་སྐོར། གསར་འགྱུར་དཔྱད་གཏམ་གྱི་ལེ་ཚན་ནང།

ཉེ་སྔོན་ཕྱི་ཟླ་བཞི་བའི་ཚེས་ཉི་ཤུ་རྩ་ལྔ་ཉིན་བོད་ཀྱི་ཚོང་བ་ཆེན་མོ་དང་རྒྱ་ནག་གི་བཙོན་འོག་ཏུ་ཚེ་བཙོན་གྱི་ཁྲིམས་ཆད་འཁུར་བཞིན་པ་རྡོ་རྗེ་བཀྲ་ཤིས་ལགས་ཀྱི་གཅེན་མོ་མགོན་པོ་སྐྱིད་ལགས་ནས་རྒྱ་ནག་གཞུང་འབྲེལ་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་བསྐྱར་ཞིབ་དང་དྲང་བདེན་གྱི་ཐག་གཅོད་དགོས་པའི་ངོ་རྒོལ་དང་འབྲེལ་རྒྱ་ནག་གཞུང་འབྲེལ་ལྷ་ས་སྤྱི་བདེ་མི་སྣས་ཁོང་གི་བཟའ་ཟླ་ཆོས་སྐྱོང་གཉིས་འཛིན་བཟུང་བཙན་ཁྲིད་ཀྱིས་ལྷ་ས་བཀག་སྐྱིལ་ཁང་དུ་ཉིན་མཚན་གཉིས་རིང་རྡུང་རྡེག་བྱས་ཡོད་པ། བོད་ཕྱི་ནང་གཉིས་ཀྱི་འབྲེལ་ཡོད་བོད་མི་གཉིས་ནས་འདི་གའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་གནས་ཚུལ་མཁོ་སྤྲོད་གནང་ཞིང། དེ་ཁོངས་གཞིས་བོད་ནང་གི་གནས་ཚུལ་མཁོ་སྤྲོད་པས་མུ་མཐུད་བརྗོད་དོན་ལ། ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གཅེན་མོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་དང་འབྲེལ་རྒྱ་ནག་ཉེན་རྟོག་པས་མགོན་པོ་སྐྱིད་ཀྱི་ངོ་རྒོལ་སྐབས་མི་མང་གིས་མི་མཐོང་ཆེད་རས་ཡོལ་ནག་པོས་མཐའ་བསྐོར་བ་སོགས་བྱས་ཡོད་པ་དང་ཕྱི་ཚེས་ཉི་ཤུ་རྩ་དྲུག་ཉིན་གྱི་སྔ་དྲོ་མགོན་པོ་སྐྱིད་དང་ཁོང་གི་བཟའ་ཟླ་གཉིས་བསྐྱར་དུ་འཛིན་བཟུང་གིས། ལྷ་ས་བཀག་སྐྱིལ་ཁང་དུ་ཕྱི་ཚེས་ཉི་ཤུ་རྩ་བདུན་གྱི་མཚན་བསྐྱར་བར་གདེང་རྟགས་འདྲི་རྩད་བྱས་ཏེ་གློད་ཡོད་ཀྱང། བསྐྱར་དུ་ངོ་རྒོལ་རིགས་བྱས་ཚེ་ཁོང་གཉིས་དངོས་སུ་འཛིན་བཟུང་བྱ་རྒྱུའི་འཇིགས་སྐུལ་བྱས་ཡོད་པ་སོགས་འགྲེལ་བརྗོད་གནང་ཞིང། ཡང་འབྲེལ་ཡོད་ནས་མགོན་པོ་སྐྱིད་ལགས་ནས་དྲ་ལམ་དུ་ངོ་རྒོལ་གྱི་བརྙན་ཞིག་མཁོ་སྤྲོད་གནང་བའི་ནང་བརྙན་ནང་དུ་མགོན་པོ་སྐྱིད་ལགས་ནས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཚེ་བཙོན་ཁྲིམས་ཆད་ལ་ཁྲིམས་ཞིབ་པར་བསྐྱར་དུ་བསྐྱར་ཞིབ་བྱེད་འཇུག་དགོས་པ་དང། ཁོང་ལ་ཁྲིམས་ཁང་གིས་དྲང་བདེན་མིན་པའི་ཁྲིམས་ཐག་བཅད་པར་བསྐྱར་དུ་ཐག་གཅོད་དགོས་པའི་དོན་ཚན་གཉིས་བཏོན་བཞིན་ཁོ་མོ་དང་བཟའ་ཟླ་གཉིས་འཛིན་བཟུང་དང་གཅར་རྡུང་བྱས་པའི་སྐོར་གསལ་བཤད་དང་འབྲེལ་ད་ལྟའི་ཆར་ལྷ་ས་སྤྱི་བདེ་ཉེན་རྟོག་པ་ཟེར་བས་ཁོང་གཉིས་དངོས་སུ་འཛིན་བཟུང་བྱ་རྒྱུ་བརྗོད་སོང་ན་ཡང་ཉེས་པ་གང་ཡང་མེད་པའི་ཁོ་མོའི་སྤུན་མཆེད་རྡོ་རྗེ་བཀྲ་ཤིས་ལགས་གློད་བཀྲོལ་མ་བཏང་བར་དུ་བསྐྱར་དུ་འཛིན་བཟུང་བྱ་བཅུག་རྒྱུ་དང་མ་སྲིད་བར་དུ་ལས་འགུལ་མཚམས་འཇོག་བྱ་རྒྱུ་མིན་པ་སོགས་འགྲེལ་བརྗོད་གནང་གི་འདུག་སྤྱིར་ཉེ་སྔོན་ཕྱི་ཟླ་གཉིས་པའི་ནང་རྒྱ་ནག་གཞུང་གིས་བོད་ཀྱི་ཚོང་པ་ཆེན་མོ་རྡོ་རྗེ་བཀྲ་ཤིས་ལགས་ཀྱི་ནང་མི་ཚོར་ངོ་རྒོལ་ལས་འགུལ་དང་ཞུ་གཏུག་རིགས་མཚམས་འཇོག་དགོས་པ་དང། རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་བསྐྱར་ཞིབ་བྱ་རྒྱུ་ཡིན་པ་ཁས་ལེན་བྱས་ཡོད་ཀྱང། ཕྱི་ཟླ་བཞི་བའི་ཚེས་འགོར་རྒྱ་ནག་གཞུང་འབྲེལ་ལྷ་ས་ཉེན་རྟོག་ཚན་པས་རྡོ་རྗེ་བཀྲ་ཤིས་ལགས་ཀྱི་ཁྲིམས་ཆད་ལ་འགྱུར་བ་གང་ཡང་མེད་པར་བརྗོད་ཡོད་སྟབས་ཁོང་གི་གཅེན་མོ་གཙོས་ནང་མི་ཚོས་ཕྱི་ཟླ་བཞི་བའི་ནང་རྡོ་རྗེ་བཀྲ་ཤིས་ལགས་བཙོན་འཇུག་བྱས་ཡོད་པའི་བོད་ལྗོངས་མི་དམངས་ཁྲིམས་ཁང་མདུན་དུ་ངོ་རྒོལ་རིམ་པར་བྱ་དགོས་བྱུང་ཡོད་པ་རེད། རྒྱ་ནག་གཞུང་གིས་རྡོ་རྗེ་བཀྲ་ཤིས་ལགས་སུ་ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་ནང་ས་བྱི་ཞི་རྒོལ་ཆེན་མོའི་སྐབས་བོད་མི་ཞི་རྒོལ་བ་ཚོར་རྒྱབ་སྐྱོར་བྱས་ལུགས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ཁྲོད་མ་དངུལ་གྱི་ཞལ་འདེབས་སྤྲད་ལུགས་བརྗོད་ནས་ཚེ་བཙོན་གྱི་ཁྲིམས་ཐག་བཅད་དེ་ད་ལྟའི་ཆར་ལོ་ངོ་བཅོ་ལྔ་འགྲོ་བཞིན་ཡོད་པ་དང། ཁོང་གི་གཅེན་པོ་རྡོ་རྗེ་ཚེ་བརྟན་ལགས་དང་གཅེན་མོ་མགོན་པོ་སྐྱིད། དེ་བཞིན་གཅེན་མོའི་ཁྱོ་ག་ཆོས་སྐྱོང་ལགས་གསུམ་གྱིས་ཐེངས་མང་ལ་ཡོངས་གྲགས་ངང་ཁོང་གློད་བཀྲོལ་དགོས་པའི་ཞུ་གཏུག་ངོ་རྒོལ་ལས་འགུལ་སྤེལ་ཡོད་པ་རེད་ལ། རྒྱ་ནག་གཞུང་གིས་རྡོ་རྗེ་ཚེ་བརྟན་ཡང་འཛིན་བཟུང་གིས་མི་ལོ་དྲུག་གི་བཙོན་འཇུག་ཁྲིམས་ཐག་བཅད་མྱོང་བ་དང། མགོན་པོ་སྐྱིད་ལགས་ཀྱང་སྔ་རྗེས་སུ་ཐེངས་ལྔ་ལ་འཛིན་བཟུང་དང་འདྲི་རྩད་གཅར་རྡུང་ཐེངས་མང་བྱས་ཡོད་པའི་གནས་ཚུལ་རིམ་པར་ཐོན་ཡོད་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་སངས་རྒྱས་དཀོན་མཆོག་གིས་བཞུགས་སྒར་རྡ་རམ་ས་ལ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་དབྱིན་ཡུལ་སོགས་སུ་གཞུང་དོན་འཚམས་གཟིགས་གནང་བཞིན་ཡོད་པ་ལྟར། ཕྱི་ཚེས་ཉི་ཤུ་བདུན་ཉིན་སི་ཀོ་ལན་ཏྲི་མངའ་ཁུལ་དུ་འཚམས་གཟིགས་ཕེབས་འབྱོར་གྱིས་སི་ཀོ་ལན་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་འདྲ་མིན་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་གྱི་གྲོས་ཚོགས་འཐུས་མིའི་རིག་གཞུང་དང་ཡོ་རོབ། རྒྱལ་སྤྱིའི་ཡར་རྒྱས་ལས་དོན་ཚན་པའི་བློན་ཆེན་སྐུ་ཞབས Foysol མཆོག་གིས་ཕེབས་བསུའི་སྣེ་ལེན་ཞུས་པ་དང་སྦྲགས་སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས Donald Cameron དང Pauline McNeill རྣམ་གཉིས་ཀྱང་ཡོད་འདུག་དེ་དང་ཕྱོགས་མཚུངས་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་དང་ཡང་མཇལ་འཕྲད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་བདུན་ཉིན Edinburgh གཙུག་ལག་སློབ་གཉེར་ཁང་དུ། རྒྱལ་སྤྱིའི་ནང་སེལ་མ་ཐུབ་པའི་རྩོད་རྙོག་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་སྤེལ་གནང་ཡོད་པ་དང་ཚོགས་འདུ་དེ་བཞིན། Asia Scotland ཞེས་པའི་བསྟི་གནས་ཁང་ནས་གོ་སྒྲིག་ཞུས་པ་ཞིག་ཡིན་འདུག་ལ་ད་རིང་སླར་ཡང་གཙུག་ལག་ཁང་གཞན་ཞིག་ཏུ་གཏམ་བཤད་གནང་ཡོད་འདུག་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་གསུམ་ཉིན་དབྱིན་ཡུལ་དུ་ཕེབས་འབྱོར་གྱིས་དབྱིན་ཡུལ་ནང་གི་གཞུང་དོན་ཕྱོགས་ཕེབས་སྐོར་དབྱིན་ཡུལ་སྐུ་ཚབ་དོན་གཅོད་ཀྱི་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་འདི་གའི་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་དོན།

བུ་འདི་ལྟ་བུ་ངོས་ཀྱི་བོད་ཀྱི་གནས་སྟངས་དང། རྒྱལ་རབས་ཀྱི་ལོ་རྒྱུས་དང་མ་འོངས་པ་ལ་བོད་རྒྱ་ཞི་མོལ་དེ་གྱི་གནང་སྟངས་གནང་ལུགས་དང་ང་ཚོ། སྲིད་སྐྱོང་མཆོག་གི་མཛད་འཆར་ཁོངས་སུ་ད་དུང་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་གཙོ་སྐུ་ཞབས Ross Greer མཆོག་དང་དྲུང་ཆེ་ལྕམ Eleanor Rosengren དེ་བཞིན་གྲོས་ཚོགས་འཐུས་མི་གཞན་ཁག་ཅིག་དང་མཇལ་འཕྲད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གི་གཏམ་བཤད་ནང་གལ་འགངས་ཆེ་བ་ཞིག་ལ་བོད་རྒྱའི་དཀའ་རྙོག་སེལ་ཐབས་ཆེད་ཞི་བའི་ཐབས་ལམ་ཐོག་ནས་བཏོན་པའི་དབུ་མའི་ལམ་སྐོར་ལ་འགྲེལ་བཤད་རྒྱས་པོ་བསྐྱོན་ཡོད་པའི་སྐོར་དྲུང་ཆེ་བློ་བཟང་ཆོས་སྒྲོན་ལགས་ཀྱིས་མུ་མཐུད་ངོ་སྤྲོད་གནང་བར། བོད་རྒྱ་ཀྱི་དཀའ་རྙོག་འདི་ཞི་མོལ་ཐོག་ནས་སེལ་ཡ་ལ་ང་ཚོས་ཀྱི་ཐབས་ལམ་དང་ལམ་དབུ་མའི་གྱི་ཐབས་ལམ་འདི་ཚད་ནས་ཡོང་དུས་ཨ་ནི་ལམ་དབུ་མ་འདི་དབུས་གནས་དགོ་ས་གྱི་དང་པོ་མཐའ་གཉིས་འདི་ལ་ཁྱེད་རང་ཚོ་གྱི་ངོས་འཛིན་མ་བྱས་ནས་རྒྱབ་རྒྱབ་སྐྱོར་མེད་པ་ཡིན་ན། ཨ་ནི་རྒྱ་མི་ལ་ཁྱེད་ཚོ་གི་སྐུ་མདུན་དང་བོད་པ་ཚོ་མཉམ་དུ་གྲོས་མོལ་བྱེད་དགོས་ཀྱི་རེད། འདི་ཁྱེད་ཚོ་གསུངས་པ་འདི་ལ་ཁུ་འབྲི་གུ་གེ་ཆགས་ཀྱི་ཡོད་མ་རེད་འདི་འགྲེལ་བཤད་འཇོག་ལ་འདི་དགོངས་པ་ཤུགས་ཆེན་པོ་གསུངས་དང་འདི་ཡིན་ངས་ཡང་བོད་དོན་ཐོག་ལ་ད་ད་ད་ཕན་ཐོགས་རླབས་ཆེན་ཆེ་ཡོང་ས་རེད་ཅེས་ང་ངའི་ཚོད་དཔག་འགྲོ་ཆེད་འདི་གསར་འགྱུར་འགོད་མཁན་ཚོས་ཀྱི་འདི་སྐོར་ལ་ཞིབ་ཞིག་ཁོང་ཚོ་ཡང་ནས་ཡང་དུ་ད་ཨར་ཁ་མིང་བག་ཁྲོད་ད་ཁོང་ཚོ་འདི་འདྲའི་མང་པོ་གསུངས་ཀྱི་འདུག་རོ།
སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་བཞི་ཉིན་དབྱིན་ཡུལ་ནང་ལ་རྟེན་གཞི་བྱས་པའི་དམངས་གཙོའི་གླེང་སྟེགས་ཞེས་པའི་ཚོགས་པའི་གོ་སྒྲིག་འོག་དྲ་ལམ་བརྒྱུད་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་མི་ལོ་བདུན་ཅུ་དོན་གཉིས་རིང་མི་སེར་སྤེལ་བའི་དབང་སྒྱུར་བྱས་པ་ཞེས་པའི་བརྗོད་གཞིའི་ཐོག་གསུང་བཤད་གནང་སྐབས་གཙོ་བོ་རྒྱ་ནག་དམར་ཤོག་གཞུང་གིས་བོད་ལ་མི་ལོ་བདུན་ཅུ་དོན་གཉིས་རིང་མི་སེར་སྤེལ་བའི་དབང་སྒྱུར་བྱས་པའི་ཉེར་ལེན་ལ་བརྟེན་ནས་རང་དབང་ཁང་པའི་སྙན་ཐོའི་ནང་བོད་ནི་འཛམ་གླིང་ནང་ཆེས་རང་དབང་མེད་པའི་ལུང་པ་ཡིན་པ་བཀོད་གནང་ཡོད་པ། རྒྱ་ནག་གཞུང་གིས་བོད་མིའི་ངོ་བོ་རྩ་གཏོར་གྱི་སྲིད་བྱུས་དང་ལས་གཞི་ཁག་ལག་བསྟར་བྱས་དང་བྱེད་བཞིན་ཡོད་སྟབས་བོད་མིའི་ཆོས་དང་རིག་གཞུང་སྐད་ཡིག་ཁོར་ཡུག་བཅས་རིམ་པས་རྩ་བརླག་དང་ཉམས་ཆག་ཏུ་འགྲོ་དང་འགྲོ་མུས་ཡིན་པ་སོགས་ཀྱི་སྐོར་གསུངས་ཡོད། གཞན་ཡང་སྲིད་སྐྱོང་མཆོག་གིས་རྒྱ་ནག་གཞུང་གིས་བོད་མིའི་ཐུན་མོང་མ་ཡིན་པའི་ཡང་སྲིད་ངོས་འཛིན་ལམ་ལུགས་འདི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མ་འོངས་ཡང་སྲིད་ངོས་འཛིན་ཞུ་ཕྱོགས་ཐད་ཐེ་བྱུས་བྱེད་བཞིན་པ་དང། ད་བར་བོད་ནང་བོད་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་ལྷག་གིས

གྲོས་ཚོགས་ཀྱི་འཐུས་མི་དང་འབྲེལ་ཡོད་མི་སྣ་དང་མཇལ་འཕྲད་དེ་བཞིན་དྲ་རྒྱ་བརྒྱུད་བོད་དོན་དང་འབྲེལ་བའི་བགྲོ་གླེང་ཁག་ཅིག་ནང་མཉམ་ཞུགས་གནང་བ་སོགས་མཛད་རིམ་བསྒྲུབས་ཡོད་པ་དང་རིམ་བཞིན་ཌན་མག་དང་ནོར་ཝེ་འཇར་མ་ནི་བཅས་ནང་ཕེབས་རྒྱུའི་མཛད་འཆར་ཡོད་འདུག་ཡང་གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུའི་ནང་རྒྱ་ནག་དང་རྒྱ་གར་དབར་ས་མཚམས་གནད་དོན་ཐོག་ལ་རྩོད་རྙོག་ཆེ་བའི་དུས་དེར་རྒྱ་ནག་གི་བདེ་སྲུང་བློན་ཆེན་རྒྱ་གར་དུ་འཚམས་གཟིགས་སུ་ཕེབས་ཡོད་པ་རེད། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་དཀར་ནག་དབར་ས་མཚམས་སུ་གདོང་ཐུག་བྱུང་བའི་རྗེས་རྒྱ་ནག་བདེ་སྲུང་བློན་ཆེན་རྒྱ་གར་ནང་ལ་འཚམས་གཟིགས་སུ་ཕེབས་པ་ཐོག་མ་དེ་ཡིན་པ་རེད་ལ་རྒྱ་གར་དང་རྒྱ་ནག་དབར་ས་མཚམས་གནད་དོན་ཐད་ཐག་གཅོད་ཡོང་ཐབས་ཆེད་ཀྱི་གྲོས་མོལ་ཐེངས་བཅོ་བརྒྱད་པ་དེ་མཇུག་སྒྲིལ་བའི་རྗེས་རྒྱ་གར་དུ་འཚམས་གཟིགས་སུ་ཕེབས་པ་ཞིག་ཡིན་པ་རེད། ད་རེས་རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཧྲང་ཧྥུའུ་རྒྱ་གར་ནང་གཙོ་བོ་བདེ་འཇགས་གནད་དོན་ཐོག་གི་ལྷན་ཚོགས་ལ་ཆེད་ཕེབས་གནང་བ་ཞིག་ཡིན་པ་དང། གཟའ་པ་སངས་ཉིན་རྒྱ་གར་རྒྱལ་ས་ལྡི་ལིར་སྐོང་ཚོགས་གནང་བའི་ཧྲང་ཧའེ་མཉམ་ལས་ཚོགས་པའི་བདེ་སྲུང་བློན་ཆེན་རིམ་པའི་ལྷན་ཚོགས་ཐོག་ཚོགས་ཞུགས་བྱས་ཡོད་པ་རེད། རྒྱ་ནག་བདེ་སྲུང་ལྷན་ཁང་གིས་གཟའ་མིག་དམར་ཉིན་གནས་ཚུལ་ཕྱིར་བསྒྲགས་བྱས་པའི་ནང། རྒྱ་ནག་གི་བདེ་སྲུང་བློན་ཆེན་ལི་ཡིས་ལྷན་ཚོགས་ཐོག་གཏམ་བཤད་སྤེལ་རྒྱུ་མ་ཟད་འབྲེལ་ཡོད་རྒྱལ་ཁབ་ཁག་གི་སྐུ་ཚབ་དང་ཐུག་འཕྲད་ཀྱིས་རྒྱལ་སྤྱིའི་གནས་སྟངས་དང་དེ་བཞིན་རྒྱལ་སྲུང་དང་བདེ་འཇགས་མཉམ་ལས་སོགས་གནད་དོན་ཁག་གི་ཐོག་ལ་ཕན་ཚུན་བསམ་ཚུལ་སྤེལ་རེས་བྱ་རྒྱུ་ཡིན་པའི་སྐོར་བརྗོད་ཡོད་པ་རེད། རྒྱ་ནག་གི་བདེ་སྲུང་བློན་ཆེན་ལི་དང་རྒྱ་གར་གྱི་བདེ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་རྣམ་གཉིས་ཡང།

རྒྱ་གར་རྒྱལ་སྲུང་བློན་ཆེན་རཱ་ཇི་ནཱ་ཐི་སིང་མཆོག་ནས་ཕྱག་སྦྲེལ་རྒྱ་ནག་གི་རྒྱལ་སྲུང་བློན་ཆེན་ལི་ཧྲང་ཧྥུའུ་ལ་རྒྱ་ནག་གིས་ད་ཡོད་རྒྱ་དཀར་ནག་གི་ས་མཚམས་གྲོས་མཐུན་རྡོག་རོལ་བཏང་ནས་རྒྱལ་ཁབ་གཉིས་ཀ་གི་འབྲེལ་ལམ་ལ་དོ་ཕོག་བཏང་ཡོད་པ་དང། རྒྱ་དཀར་ནག་གི་འབྲེལ་ལམ་ཡར་རྒྱས་ཀྱི་གཞི་རྩ་ནི་རྒྱལ་མཚམས་སུ་ཞི་བདེ་བརྟན་ལྷིང་ཡོང་མིན་གྱི་དངོས་ཡོད་གནས་ཚུལ་ལ་ཐུག་ཡོད་པ་ནན་བརྗོད་གནང་ཡོད་ཅིང། རྒྱ་གར་གྱི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ་ཀལ་པི་ཏི་མཱན་ཀི་ཀར་ལགས་ནས

རྒྱ་གར་དང་རྒྱ་ནག་གི་རྩོད་རྙོག་སེལ་བར་བོད་ཀྱི་གནད་དོན་གླེང་སློང་མ་བྱས་བར་ཡོང་ཐབས་མེད་པ་རེད། ལོ་རྒྱུས་ཀྱི་ཐོག་ནས་རྒྱ་གར་དང་བོད་ཀྱི་བར་འབྲེལ་བ་བྱུང་ནས་ང་ཚོའི་ས་མཚམས་ཀྱི་སྐོར་གྱི་ཆིངས་ཡིག་ཚང་མ་དང། ཕྱོགས་གཉིས་ཀ་མོས་མཐུན་ཡོད་པ་གི་གྲོས་མཐུན་ཆ་ཚང་ལ་བོད་དང་རྒྱ་གར་གྱི་མཚན་རྟགས་བཀོད་པ་ལས། རྒྱ་ནག་དང་རྒྱ་གར་གྱི་བར་ས་མཚམས་ཆིངས་ཡིག་བཞག་ནས་མཚན་རྟགས་བཀོད་པ་གི་གནས་ཚུལ་མེད་པ་སོགས་འགྲེལ་བརྗོད་གནང་གི་འདུག་ཅིང། རྒྱ་གར་གྱི་རྟོག་ཞིབ་ཐེབས་རྩ་ཁང་གི་རྒྱ་ནག་ཉམས་ཞིབ་པ Antara Ghosal Singh ལགས་ནས

རྒྱ་ནག་གཞུང་གིས་རྒྱ་གར་གྱི་ཐུགས་རེ་དང་དགོས་འདུན་མ་སྐོང་བ་གི་ཐོག་ནས་རྒྱ་དཀར་ནག་གི་འབྲེལ་ལམ་རྒྱུན་ལྡན་ཡོང་ཐབས་བྱེད་ཀྱི་ཡོད་པར་བརྟེན་རྒྱ་དཀར་ནག་གི་གནས་སྟངས་འགལ་ཟླ་ཇེ་ཆེར་འགྲོ་བཞིན་པ་དང་ཕྱོགས་གང་ལ་རྒྱལ་ཁ་ཐོབ་མིན་བལྟ་རྒྱུ་རེད་ཅེས་འགྲེལ་བརྗོད་གནང་གི་འདུག། སྤྱི་ལོ་ཉིས་སྟོང་ཉི་ཤུ་གི་ལོར་རྒྱ་གར་གྱི་ལ་དྭགས་གལ་ཝན་ས་གནས་སུ་རྒྱ་དཀར་ནག་གི་དམག་དམག་གི་བར་གདོང་ཐུག་བྱུང་བ་ནས་བཟུང་རྒྱ་ནག་གི་རྒྱལ་སྲུང་བློན་ཆེན་རྒྱ་གར་ནང་ཡོང་བ་ཐེངས་མ་དང་པོ་དེ་ཆགས་ཡོད་པས། རྒྱ་དཀར་ནག་གི་རྒྱལ་སྲུང་བློན་ཆེན་རྣམ་གཉིས་ཀྱིས། རྒྱ་གར་ནང་ཚོགས་བཞིན་པ་གི་ཧྲང་ཧའེ་མཉམ་འབྲེལ་ལྷན་ཚོགས་ཀྱི་ཚོགས་མི་རྒྱལ་ཁབ་ཚོ་གི་རྒྱལ་སྲུང་བློན་ཆེན་རྣམ་པ་གི་ཚོགས་འདུ་དང་བསྟུན་ནས་མཇལ་འཕྲད་གནང་ཡོད་པ་དང། སྤྱི་ཟླ་བཞི་བ་གི་ཚེས་པ་ཉེར་བརྒྱད་གི་ཉིན་མ་ཚོགས་བཞིན་པ་གི་ལྷན་ཚོགས་དེར། གཙོ་བོ་སོ་སོའི་མངའ་ཁུལ་གྱི་བདེ་འཇགས་དང་ཞི་བདེ་སྲུང་སྐྱོབ། འཇིགས་སྐུལ་རིང་ལུགས་ལ་གདོང་ལེན་གྱི་ཐོག་གོ་བསྡུར་གནང་གི་ཡོད་ཅིང། མཉམ་འབྲེལ་ལྷན་ཚོགས་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོར་རྒྱ་ནག་དང་ཨུ་རུ་སུ་སོགས་རྒྱལ་ཁབ་ལྔ་ནས་འགོ་བཙུགས་ཡོད་ནའང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་སྙན་སྒྲོན་ཞུ་གི་ཡོད། རྒྱ་ནག་གཞུང་གིས་དབྱེ་བའི་ཤིན་ཅང་ངམ་ཤར་ཏུར་ཀི་སི་ཐན་ནང་གི་ས་ཁུལ་མང་པོའི་ནང་ཡུ་གུར་མི་རིགས་ཚོའི་ཁ་ཆེའི་ཆོས་ལུགས་དུས་ཆེན་སྐབས་མཆོད་ཁང་ཙམ་མ་ཟད་རང་ཁྱིམ་དུ་ཡང་ཆོས་ལུགས་ཀྱི་བྱེད་སྒོ་སྤེལ་ཆོག་གི་མེད་པ་ས་གནས་མི་མང་དང་ཉེན་རྟོག་པས་བརྗོད་ཡོད་འདུག་དེ་ཡང་འདི་གའི་ཡུ་གུར་སྡེ་ཚན་གྱི་གནས་ཚུལ་སྤེལ་བར་གཞིགས་ན།

སྤྱི་ལོ་ཉིས་སྟོང་བཅུ་བདུན་ལོ་ནས་བཟུང་རྒྱ་ནག་གཞུང་གིས་ཁ་ཆེའི་ཆོས་ལུགས་ལ་དད་ཞེན་བྱེད་མཁན་གྱི་ཡུ་གུར་མི་རིགས་གཙོ་བོར་བྱས་པའི་ཤིན་ཅང་ས་གནས་ནང་གི་མི་རིགས་ཚོའི་སྲོལ་རྒྱུན་དང་ཆོས་ལུགས་ཀྱི་བྱེད་སྒོ་ཁག་སྤེལ་རྒྱུར་དམ་དྲག་བཀག་སྡོམ་བྱེད་ཡས་ཤུགས་ཆེ་རུ་བཏང་ཡོད་པ་དང། དེ་ལྟར་གྱི་དམ་དྲག་བཀག་སྡོམ་བྱེད་ཡས་ནི་ཆོས་ལུགས་ཐལ་སྤྱོད་རིང་ལུགས་པ་མེད་པ་བཟོ་རྒྱུའི་ཆེད་དུ་ཡིན་ལུགས་རྒྱ་ནག་གཞུང་གིས་ཕྱི་ཕྱོགས་སུ་འགྲེལ་བཤད་རྒྱག་གི་ཡོད་པ་རེད། གནས་ཚུལ་ཤེས་རྟོགས་ཡོད་མཁན་གྱིས་འདི་གའི་ཡུ་གུར་སྡེ་ཚན་ལ་འགྲེལ་བརྗོད་བྱས་པ་ལྟར་ན།

མཆོད་ཁང་ནང་ཆོས་ལུགས་བྱེད་སྒོ་སྤེལ་བར་ཞུགས་ཆོག་གི་མེད་པའི་སྐོར་འགྲེལ་བརྗོད་བྱས་ཡོད་འདུག་ལ། དེ་ཡང་སྲིད་གཞུང་གིས་རང་ལོ་དྲུག་ཅུ་མན་གྱི་གྲོང་མི་ཚོས་མཆོད་ཁང་ནང་ཆོས་ལུགས་ཀྱི་བྱེད་སྒོའི་ནང་ལ་ཞུགས་མི་ཆོག་པའི་བརྡ་ཐོ་འབྱོར་སོང་ཞེས་བརྗོད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་རྒྱང་སྲིང་ཞུ་གི་ཡོད། བོད་ནང་ལ་སྤེལ་བཞིན་པའི་ངལ་རྩོལ་གྱི་ལས་འཆར་དེས་བོད་ཀྱི་རིག་གཞུང་དང་བོད་མི་རིགས་ལ་ཉེན་ཁ་ཆགས་ཡོད་པ་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་དམིགས་བསལ་ཁྱད་ལས་རྟོག་ཞིབ་པ་སྐུ་ཞབས་ཐོ་མོ་ཡ། Obokata། ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་བ་རེད།

རྒྱ་ནག་གཞུང་གིས་དབྱེ་བའི་བོད་རང་སྐྱོང་ལྗོངས་མངའ་ཁུལ་དུ་སྤེལ་བཞིན་པའི་ལག་ཤེས་སྦྱོང་བརྡར་དང། ངལ་རྩོལ་གནས་སྤོར་ཁག་དཀྲི་བྱས་ནས་བོད་མི་ཐོག་སྟངས་འཛིན་དང་ཆབ་སྲིད་བཅོས་བསྒྱུར་གྱི་སློབ་གསོ་སྤྲོད་ནས་བོད་མི་རིགས་ཀྱི་ངོ་བོ་དང་སྐད་ཡིག་རིག་གཞུང་དང་འབྲེལ་གོམས་སྲོལ་རྣམས་མེད་པ་བཟོ་བཞིན་ཡོད་པ་མ་ཟད་དེ་ལྟ་བུའི་ལས་འཆར་འོག་རིམ་བཞིན་བོད་མི་ཚོ་བཙན་དབང་གིས་ངལ་རྩོལ་ལས་རིགས་ནང་བཅུག་རྒྱུའི་ཉེན་ཁ་ཡོད་པར་ཡོངས་གྲགས་གནང་ཡོད་པ་རེད། དེ་ཡང་སྐུ་ཞབས་ཨོ་བྷོ་ཁ་ཏ་ལགས་ཀྱིས་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་བརྒྱད་ཉིན་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དམིགས་བསལ་བཅར་འདྲི་དང་ལེན་ཞིག་གནང་བའི་སྐབས། རྒྱ་ནག་གཞུང་གིས་གཉེར་བའི་ལག་ཤེས་སྦྱོང་བརྡར་བསྟི་གནས་ཁང་དེ་དག་ཏུ་རྒྱ་ནག་གཞུང་གིས་བོད་མི་ཚོར་ལག་ཤེས་ཆེད་ལས་གོང་འཕེལ་གཙོ་བོ་སློབ་ཁྲིད་བྱེད་ཀྱི་ཡོད་མིན་དེར་སེམས་འཚབ་ཡོད་པ་དང། ལས་འཆར་འདི་ཡི་བརྒྱུད་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་ཡོད་པའི་གནད་དོན་ལ་གསལ་བཤད་དགོས་པའི་དྲི་རྩད་ཞུས་ཡོད་པ་གསུངས་གནང་སོང།

སྐུ་ཞབས་ཨོ་བྷོ་ཀཱ་ཏཱ་ལགས་ཀྱིས་རྒྱ་ནག་གཞུང་གི་ངོས་ནས་དྲི་རྩད་དེར་ལན་འདེབས་འབྱོར་ཡོད་པ་དང་དེ་ཡང་ད་ལྟའི་ཆར་ལན་འདེབས་དེ་ཆ་ཚང་རྒྱ་ཡིག་ཐོག་ཡིན་སྟབས་ཨིན་སྐད་དུ་བསྒྱུར་བཞིན་ཡོད་པ་གསུངས་གནང་སོང། ད་རེས་རྒྱལ་ཚོགས་ཀྱི་ཁྱད་ལས་མི་སྣ་ཚོས་སྤེལ་བའི་གསར་འགོད་བསྒྲགས་གཏམ་ནང་རྒྱ་ནག་གཞུང་གིས་གཉེར་བའི་ལག་ཤེས་སྦྱོང་བརྡར་བསྟི་གནས་ཁང་དེ་དག་ཏུ་རྒྱ་ནག་གཞུང་གིས་བོད་མི་ཚོར་ལག་ཤེས་ཆེད་ལས་གོང་འཕེལ་གཙོ་བོ་སློབ་ཁྲིད་བྱེད་ཀྱི་མེད་པ་དང། དེ་ལས་དམག་སྦྱོང་གི་ཁོར་ཡུག་འོག་བོད་མི་ཚོར་ཆབ་སྲིད་དང་བསམ་བློ་བཅོས་སྒྱུར་གྱི་སློབ་གསོ་གཙོ་བོ་སྤྲོད་བཞིན་ཡོད་པ་མ་ཟད། རྒྱ་ནག་གཞུང་གི་འབྲེལ་ཡོད་འགོ་ཁྲིད་ཚོས། བོད་མི་རིགས་ཀྱི་སྐད་ཡིག་དང་ཆོས་རིག་གཞུང་གོམས་སྲོལ་བཅས་པ་ནི་མང་ཚོགས་ཕྱུག་པོའི་ལམ་བུར་བསྐྱོད་རྒྱུར་འགོག་རྐྱེན་ཞིག་ཆགས་ཡོད་པར་ངོས་འཛིན་གྱིས་ལས་འཆར་དེ་ཡི་འོག་ནས་བོད་ཀྱི་སྐད་ཡིག་དང་ཆོས་དད་རང་དབང་བཅས་པ་ཡོངས་རྫོགས་མེད་པ་བཟོ་བཞིན་ཡོད་པར་འགྲེལ་བརྗོད་གནང་འདུག། ད་དུང་བོད་མིའི་རྒྱུན་སྲོལ་གྱི་འབྲོག་པ་དང་ཞིང་པའི་འཚོ་བ་དང་ཁ་བྲལ་བཅུག་ནས་གླ་ཕོགས་ཉུང་བའི་བཟོ་གྲྭའི་ནང་ལས་ཀ་བྱེད་དུ་བཅུག་གི་ཡོད་པ་དང་ལས་རིགས་དེ་ཚོ་ཡང་གཏན་འཇགས་ཡིན་མིན་ངེས་གཏན་མེད་པ་དེ་འདྲ་ཡིན་སྟབས་ད་རེས་མཉམ་འབྲེལ་རྒྱལ་ཚོགས་ཀྱི་ཁྱད་ལས་མི་སྣ་ཚོས་རྒྱ་ནག་གཞུང་ལ་རྒྱལ་སྤྱིའི་ཁྲིམས་དང་མཐུན་པའི་ཐོག་ནས་ལས་ཀའི་ཁོར་ཡུག་བསྐྲུན་དགོས་པ་དང་བོད་མིའི་ཆོས་དང་རིག་གཞུང་སྐད་ཡིག་དང་ངོ་བོ་སོགས་ལ་བརྩི་བཀུར་ཞུ་དགོས་པའི་ནན་སྐུལ་གནང་འདུག་ད་རེས་གསར་འགོད་བསྒྲགས་གཏམ་སྤེལ་མཁན་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་དམིགས་བསལ་ཁྱད་ལས་རྟོག་ཞིབ་མི་སྣ་དྲུག་ནི་རྒྱལ་ཚོགས་ཀྱི་རིག་གཞུང་ཐོབ་ཐང་དང་འཛུགས་སྐྲུན། གྲངས་ཉུང་མི་རིགས་མི་རིགས་དབྱེ་འབྱེད་བུད་མེད་དང་བྱིས་པ་ཚོང་འགྲེམ་དེ་བཞིན་བྲན་གཡོག་སྔོན་འགོག་གནད་དོན་ཐོག་རྟོག་ཞིབ་དང་སྲུང་སྐྱོབ་གནང་མཁན་བཅས་ཆགས་ཡོད་འདུག་གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་སེང་གེ་ཡིན།

ཨ་མི་རི་ཀའི་མི་ནི་སོ་ཏ་མངའ་སྡེའི་ནང་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བོད་ཀྱི་གཞོན་ནུ་ཚོགས་པ་བུད་མེད་ཚོགས་པ་སོགས་ཚོགས་པ་དྲུག་མཉམ་འབྲེལ་གྱི་ཐོག་ནས་གཟའ་ཕུར་བུའི་ཉིན་ཉེ་ཆར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པའི་གནད་དོན་ཐད་ཁ་བཏགས་དཀར་པོ་ཞེས་པའི་ལས་འགུལ་སྤེལ་ཏེ་མང་ཚོགས་ལ་གོ་རྟོགས་སྤེལ་ཡོད་པའི་སྐོར་ས་གནས་ཀྱི་གཞོན་ནུ་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་སུ་རིག་འཛིན་ཆོས་སྒྲོན་ལགས་ཀྱིས་བཀའ་འདྲི་ཞུས་ཏེ་གནས་ཚུལ་ཕྱོགས་བསྒྲིགས་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུས་གནང་བ་རེད། ཉེ་ཆར་གསར་འགྱུར་བརྒྱུད་ལམ་ཁག་ཅིག་དང་སྤྱི་ཚོགས་དྲ་ལམ་ནང་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པའི་གནད་དོན་དང་འབྲེལ་བའི་ཐོག་འཛམ་གླིང་ས་ཕྱོགས་གང་སར་བོད་མི་ཙམ་མ་ཡིན་པར་བོད་དོན་རྒྱབ་སྐྱོར་བ་དང་ལྷག་པར་དུ་ཧི་མ་ལ་ཡའི་རི་རྒྱུད་མི་རིགས་གནས་ཡུལ་ཁག་ཏུ ྋགོང་ས་མཆོག་ལ་རྩེ་གཅིག་ཏུ་གུས་བརྩི་དད་མོས་ཡོད་པའི་རྣམ་པའི་ཐོག་ནས་རྣམ་པ་འདྲ་མིན་གྱི་ལས་འགུལ་གཞི་རྒྱ་ཧ་ཅང་ཆེན་པོ་སྤེལ་དང་སྤེལ་མུས་སུ་ཡོད་པ་རེད། ཡང་ཟླ་བ་འདིའི་ཚེས་ཉི་ཤུ་རྩ་བདུན་ཉིན་ཨ་མི་རི་ཀའི་ནང་བོད་མིའི་གནས་ཡུལ་མི་འབོར་ཆེ་ཤོས་གཉིས་པ་མི་ནི་སོ་ཏའི་ནང་ས་གནས་བོད་རིགས་སྤྱི་མཐུན་ཚོགས་པ་དང་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་བུད་མེད་ཚོགས་པ་དབུས་གཙང་དང་མདོ་སྟོད་ཆུ་བཞི་སྒང་དྲུག་སྐྱིད་སྡུག་དབུ་མའི་ལམ་གྱི་གཞོན་ནུ་ཚོགས་པ་བཅས་མཉམ་འབྲེལ་གྱི་ཐོག་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུས་པ་དེར་སྐྱོན་བརྗོད་དང་སྦྲགས་མང་ཚོགས་ལ་གོ་རྟོགས་སྤེལ་ཐབས་སུ་དམིགས་ཏེ་ཁ་བཏགས་དཀར་པོ་ཞེས་པའི་མིང་ཐོག་ནས་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་འདུག། དེ་འདྲ་ཡིན་དུས་ཐོག་མར་ལས་འགུལ་དེ་གོ་སྒྲིག་ཞུ་མཁན་གྲས་སུ་ཡོད་པའི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཆོས་བཟང་ལགས་སུ་ལས་འགུལ་དེའི་མིང་ཚིག་གོ་དོན་དང་ལས་འགུལ་འདི་སྤེལ་གནང་དགོས་པའི་སྐོར་བཀའ་འདྲི་ཞུས་པའི་སྐབས་ཁོང་གིས་འགྲེལ་བརྗོད་གནང་ཡ་ལ། ཨ་ནི་ད་ཁ་བཏགས་དཀར་པོའི་ད་མིང་འདི་ད་ད་ལྟའི་གི་དུས་ཚོད་ལ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་མཁན་དང་སྐྱོན་བརྗོད་ཚབས་ཆེན་བྱེད་མཁན་འདྲ་བོ་ཅིག་ཐོན་གྱི་འདུག་ཡིན་ནའང་ད་ཁ་བཏགས་དཀར་པོའི་གི་མིང་གི་ཐོག་ནས་གོ་དོན་འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སེམས་ཤུགས་དང་ནུས་པ་དང་ཀུན་སློང་ཁ་བཏགས་དཀར་པོ་ནང་བཞིན་དཀར་པོ་དཀར་རྐྱང་ཡོད་རེད་ཟེར་གྱི་ལྟ་བ་སྟོན་ཡག་གི་ཆེད་དུ་ཨ་ནི་ལས་འགུལ་འདི་ལ་མིང་འདི་ཁ་བཏགས་དཀར་པོའི་གི་ལས་འགུལ་གོ་སྒྲིག་ཞུས་རེད་ས་གནས་མི་ནི་སོ་ཊ་ལ་མི་མང་ཧ་ལས་པའི་གི་མང་པོ་ཕེབས་སོང་དངོས་གནས་ད་སོ་སོས་གི་བསམ་ཚུལ་ཐོག་ནས་དངོས་གནས་དགའ་པོ་དཔེ་བྱུང། ལས་འགུལ་འདི་སྐབས་ལ་གསུང་བཤད་གནང་མཁན་གསུམ་བྱུང་རེད་ཨ་ནི་ང་ཚོས་གི་གསུང་བཤད་གནང་དང་ཤོས་འདི་ས་གནས་མི་ནི་སོ་ཊའི་བོད་རིགས་སྤྱི་མཐུན་ཚོགས་པའི་གི་ཚོགས་གཙོ་ཨ་ཅག་ངག་དབང་སྒྲོལ་དཀར་ལགས་ཀྱིས་གསུང་བཤད་གནང་རེད་ཨཱ་ནི་འདི་གི་རྗེས་ལ་བོད་པའི་འཐབ་རྩོད་པ་འཇིགས་མེད་ཨུ་རྒྱན་ལགས་བྱས་ཨཱ་ནི་འདི་མཉམ་དུ་ང་ཚོས་ཀྱི་བྱང་ཨ་རི་གི་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་ཁོང་རང་གསུམ་གྱིས་གསུང་བཤད་གནང་བ་དང་ཨཱ་ནི་ང་ཚོས་ཀྱི་གོམ་བགྲོད་འདི་ནི Minnesota ཀྱི་གྲོང་ཁྱེར Minneapolis ཀྱི Mile གསུམ་ལྷག་ཅིག་གི་གོམ་བགྲོད་འགྲོ་རེད་བྱས་ཙང་ཆུ་ཚོད་གཅིག་དང་ཕྱེད་ཀ་ལྷག་གི་གོམ་བགྲོད་ཅིག་འགྲོ་རེད། འདི་སྐབས་ལ་གནམ་གཤིས་ཨའོ་ཙམ་ཡོད་ཙང་ཕྱི་ལོགས་ལ་ཕྱི་རྒྱལ་གྱི་མི་བོད་པ་མ་ཡིན་པའི་གྱི་མི་ཨའོ་ཙམ་འདྲ་བོ་ཅིག་ཕེབས་ཤག་གོམ་པ་དང་རྒྱུག་ཤར་དང་ཕྱི་ལོགས་ལ་ཁ་ལག་ཟ་མཁན་དང་མང་པོ་ཅིག་བྱས་ཙང་ད་ང་ཚོས་གྱི་ལས་འགུལ་དེ་ནས་ཕྱོགས་གཅིག་ནས་གོང་ས་མཆོག་ལ་མཚན་སྨད་ཞུ་མཁན་དང་དེ་འདྲའི་གྱི་རིགས་ལ་སྐད་འབོད་རྒྱག་ཡག་གྱི་ལས་རྒྱུད་ཅིག་རེད་ཡིན་ན་ཡང་འདི་མཉམ་དུ་ཕྱི་རྒྱལ་མི་མང་པོ་ཅིག་ཡོད་ཙང་ང་ཚོས་གྱི་ལས་འགུལ་འདི་གོ་རྟོགས་པའི་གྱི་ལས་འགུལ་ཅིག་ཆགས་སོང་བྱས་ཙང་འདི་དངོས་གནས་ཡག་པོ་རེད་ཕྱི་རྒྱལ་མི་ལ་གནས་ཚུལ་འདི་འགྲེལ་བཤད་རྒྱག་ཡག་དང། རྒྱབ་ལ་ད་རྒྱ་ནག་གཞུང་གི་ནུས་པ་ཡོད་པའི་འགྲེལ་བཤད་རྒྱག་ཐུབ་ཡག་གི་འདི་དངོས་གནས་ཡག་པོ་བྱུང་སོང། ཡང་ད་ལྟ། གོང་དུ་ཁོང་གིས་འགྲེལ་བཤད་གནང་བ་ལྟར་དུས་མཚུངས་ཀྱི་ལས་འགུལ་དེའི་སྐབས་གཏམ་བཤད་གནང་མཁན་ཁོངས་ནས་བྱང་ཨ་མི་རི་ཀའི་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་མེད་ལགས་ནས ྋགོང་ས་མཆོག་གི་མཚན་སྙན་གྲགས་ལ་དོ་ཕོག་གཏོང་རྩིས་བྱས་པའི་གནད་དོན་དེ་ནི་བོད་མི་ཚོའི་ནས་ཁྱོག་ཡ་མེད་པ་ཞིག་ཡིན་པ་སོགས་ཐེངས་འདིའི་གཞི་མེད་མཚན་སྨད་ཞུས།

ལོ་དྲུག་ཅུ་ལྷག་ང་རང་ཚོ་གི་རྒྱལ་ཁབ་ང་རང་ཚོ་གི་མི་རིགས་ང་རང་ཚོ་གི་གཞུང་ང་རང་ཚོ་གི་མི་མང་འཛམ་བུ་གླིང་གི་ཞི་བདེ་ཆེད་དུ་ལ་ཡ་སྐུ་ལས་བསྐྱོན་ཡོད་རེད་སོང་ཙང་ད་ལྟའི་ཆར་ལ་ཡ་འཛམ་བུ་གླིང་ནང་ལ་ཡ་གོང་ས་མཆོག་ལ་ཡ་ཆེ་མཐོང་གུས་བརྩི་བརྩེ་བ་ཧ་ལས་པའི་ཚད་མཐོ་པོ་རེད་སོང་ཙང་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་གོང་ས་མཆོག་ལ་ཡ་གཞི་མེད་སྐྱོན་འཛུགས་བྱེད་ཡ་དེ་འདྲའི

དངོས་གནས་གཟི་བརྗིད་ཅིག་རེད་རེད་པ་ད་ག་ནང་བཞིན་ང་རང་བརྡ་ག་རེ་སྟོན་གྱི་ཡོད་རེད་ཟེར་ཞེས་ཞུས་ན་རྒྱལ་བ་རིན་པོ་ཆེ་དང་རྒྱལ་ཁབ་དང་མི་རིགས་ལ་ཐུག་པའི་སྐབས་སུ། ང་རང་ཚོ་བོད་པ་ཚོ་གི་སྲོག་རིན་པོ་ནས་ང་ཚོ་བློས་བཏང་གནང་ནས་ང་ཚོ་མར་ཐོན་གྱི་ཡིན་ད་ཟེར་ཞེས་འདི་ང་ཚོ་བརྡ་ལན་གསལ་པོ་ཞིག་བཏང་ཡོད་རེད་ཟེར་ཞེས་དྲན་གྱི་ཡོད། ལྷག་པར་དུ་ལ་ཡ་ང་ད་རིང་ནས་དམིགས་བསལ་གྱིས་ཐུགས་རྗེ་ཆེ་ཞུ་ཡ་གཅིག་དེ་ང་རང་ཚོ་ཧི་མ་ལའི་གི་རི་རྒྱུད་ཀྱི་ང་རང་ཚོ་བོད།

ང་ཚོ་བོད་མི་ཚོའི་འཐབ་རྩོད་དང་བོད་མི་བརྒྱ་དང་ལྔ་བཅུ་ལྷག་ཙམ་གྱི་སྐུ་ལུས་མེར་སྲེག་བཏང་ཡོད་པ་སོགས་འདས་པའི་ལོ་ངོ་དྲུག་ཅུ་རེ་བཞི་ཙམ་འཛམ་གླིང་མི་མང་གི་བྱེད་ཕྱོགས་ལ་ང་ཚོས་བཟོད་སྒོམ་གྱི་རྣམ་པ་བསྟན་ཡོད། འོན་ཀྱང་ད་ཆ་ང་ཚོའི་ལྟ་བའི་མིག་དང་ཁོག་པའི་སྙིང་ལྟ་བུའི་ལམ་སྟོན་མཛད་པ་པོ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་མཚན་སྨད་ཞུ་བའི་གནད་དོན་འདི་ནི་ང་ཚོས་ནམ་ཡང་བཟོད་སྒོམ་བྱ་ཐབས་མེད་པ་ཞིག་ཆགས་སོང། ྋགོང་ས་མཆོག་གི་མཛད་རྗེས་ལ་ནམ་ཡང་དོ་ཕོག་གཏོང་ཐུབ་ཀྱི་མ་རེད་ལ་ང་ཚོས་འདིར་ཞི་བའི་ཐོག་ནས་གདོང་ལེན་མཐའ་གཅིག་ཏུ་བྱེད་རྒྱུ་ཡིན། གཞི་ནས་འདི་ལྟ་བུའི་མཚན་སྨད་ཞུ་བའི་སྐུལ་སློང་བྱེད་མཁན་སུ་ཡིན་མིན་ང་ཚོས་གསལ་པོ་ཤེས་གསལ་རེད། དེ་ནི་རྒྱ་ནག་གུང་ཁྲན་སྲིད་གཞུང་རེད། ཡིན་ནའང་རྒྱ་ནག་གུང་ཁྲན་སྲིད་གཞུང་ཁྱེད་ཚོའི་བྱ་སྤྱོད་འདིར་ལམ་ལྷོང་རྩ་བ་ནས་འགྲོ་གི་མ་རེད་ཅེས་གསུངས་ཏེ་གང་ལྟར་གནད་དོན་འདིའི་ཐོག་ནས་བོད་མི་ཙམ་མ་ཡིན་པར་རྒྱལ་སྤྱིའི་ཐོག་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་དུང་སེམས་མཉམ་སྐྱེད་ཧ་ཅང་ཤུགས་ཆེན་པོ་བྱུང་ཡོད་པ་ནི་ང་ཚོའི་མཉམ་འབྲེལ་གྱི་མཐུན་སྒྲིལ་ལ་བརྟེན་ནས་བྱུང་བ་ཞིག་རེད་ཅེས་གསུངས་འདུག་གང་ལྟར་གཏམ་བཤད་སྤེལ་གནང་མཁན་ཚང་མས་རྒྱ་ནག་གཞུང་གིས་མ་འོངས་གོང་ས་མཆོག་གི་སྐུའི་ཡང་སྲིད་འདེམས་འཇོག་གི་གནད་དོན་ལ་སེམས་འཚབ་ཡོད་པའི་ཐོག་ནས་ངན་ཇུས་བཤམས་པ་ཞིག་ཡིན་པའི་དགོངས་ཚུལ་གསུངས་ཡོད་པ་རེད། གོང་དུ་གསན་པའི་སྐད་སྒྲ་དེ་དག་ནི་བཀའ་འཁྲོལ་དང་འབྲེལ་ལས་འགུལ་འདིའི་སྐབས་ངོ་དེབ་ནང་ནས་ཟུར་འདོན་ཞུས་པ་ཞིག་ཡིན།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་རྒྱང་སྲིང་ཞུ་གི་ཡོད་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན་གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་མུ་མཐུད་གསན་རོགས་གནང། ཐེངས་འདིའི་གླེང་མོལ་གྱི་ལེ་ཚན་ནང་ཉེ་ཆར་རྒྱ་གར་གྱི་རྒྱལ་ས་ལྡི་ལིར་བསྐོང་ཚོགས་གནང་བའི་གོ་ལའི་ནང་པའི་ལྷན་ཚོགས་ཀྱི་གནད་འགག་དང་འབྲེལ་བའི་སྐོར། དགའ་ལྡན་ཤར་རྩེའི་མཁན་ཟུར་དང་རྒྱ་གར་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་དགེ་བཤེས་བྱང་ཆུབ་ཆོས་ལྡན་ལགས་དང་ལྷན་དུ་ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གླེང་མོལ་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ང་ཡེ་ཤེས་ཟླ་བ་ཡིན། ཐེངས་འདིའི་གླེང་མོལ་ནང་ཉེ་ཆར་ཕྱི་ཟླ་བཞི་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་ཉིན་གཉིས་རིང་རྒྱ་གར་གྱི་རྒྱལ་ས་ལྡི་ལིར་གོ་ལའི་ནང་པའི་ལྷན་ཚོགས་ཐེངས་དང་པོ་དེ་ཚོགས་པའི་གནད་འགག་དང་ད་ག་ནང་བཞིན་གྱི་དེ་ཡི་ད་ཅིག་མ་འོངས་ལས་དོན་གནང་ཕྱོགས་དང་འབྲེལ་བའི་ཐོག་ལ་ང་ཚོ་གླེང་མོལ་ཞུ་གི་ཡིན། གོང་གི་གནད་དོན་དེ་དང་འབྲེལ་བའི་ཐོག་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གཞོན་པ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་དང་ལྷན་དུ་ང་ཚོ་གླེང་མོལ་ཞུ་གི་ཡིན། དགེ་བཤེས་ལགས་ཐོག་མར་ང་ཚོ་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ། བཀྲ་ཤིས་བདེ་ལེགས་ཡེ་ཤེས་ཟླ་བ་ལགས་དགའ་པོ་ཞེ་དྲག་བྱུང། ཡེ་ཤེས་ཟླ་བ་ལགས་ལ་བཀའ་མོལ་ཞུ་ཡ་བྱུང་བ་དེ། ཨ་ལགས་སོ་དགེ་བཤེས་ལགས་ཐུགས་རྗེ་ཆེ་ད་ངའི་དྲི་བ་ཐོག་མ་དེ་འདི་ཡིན་ད་ཁ་སང་སྤྱི་ཟླ་བཞི་པའི་ཚེས་ཉི་ཤུ་ནས་ཉི་ཤུ་རྩ་གཅིག་བར་ཉིན་གཉིས་རིང་གི་ད་གོ་ལའི་ནང་པའི་ལྷན་ཚོགས་དེ་སྐོང་ཚོགས་གནང་ཐུབ་བྱུང་ཡོད་རེད་ཨ་དགེ་བཤེས་ལགས་ཐོག་མ་ང་ཚོ་ཅིག་དེ་གསུང་རོགས་བྱེད་ད་ད་ལྟའི་ལྷན་ཚོགས་དེ་དང་དེ་སྔ་ཡང་གཅིག་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ངོས་ནས་གོ་སྒྲིག་ཞུས་པའི་གཅིག་ཡང་ཚོགས་ཆེན་རེད་ཚོགས་འདུ་ལ་སོགས་མང་པོ་ཞིག་ཅིག་ཚོགས་ཡོད་རེད་དེ་ཚོ་དང་ད་རེས་ཀྱི་ལྷན་ཚོགས་དེ་གཉིས་བར་མ་འདྲ་བའི་ཁྱད་པར་གཙོ་བོ་དེ་ག་པར་གཟིགས་ཡོད་ན། དེ་སྔའང་ང་ཚོས་གཅིག་ནང་པའི་ཚོགས་འདུ་མང་པོ་གོ་སྒྲིག་བྱས་ཡོད་རེད་ཡིན་ནའང་དེ་གས་དེ་ག་ད་ཡུལ་དུས་དང་གནས་སྐབས་ཀྱི་དབང་གིས་ཡང་བརྗོད་གཞི་དེ་ཡང་མི་འདྲ་བ་མི་འདྲ་བ་ཡོང་བསྡད་ཀྱི་ཡོད་རེད།

ཐུན་མོང་གི་དཀའ་ངལ་མང་པོ་ཞིག་འཕྲད་བསྡད་ཀྱི་ཡོད་རེད། དཔེར་ན། ཉིས་སྟོང་ཉི་ཤུ་ནས་ང་ཚོ་ཏོག་དབྱིབས་ནད་རིམས་ཁྱབ་པ་རེད། ད་དེ་ནས་ཏོག་དབྱིབས་ནད་རིམས་ཁྱབ་པའི་རྗེས་ལ། གང་འཚམ་ཞིག་ནས་ད་ཅིག་ཕ་གིར་ཡང། ར་ཤི་ཡ་དང་ཡུཀ་རེན་གྱི་དམག་འཐབ་དེ་བྱུང་བསྡད་ཡོད་རེད། ད་ལྟ་དམག་འཐབ་དེ་འགྲོ་བསྡད་པའི་སྒང་རེད། ད་དེ་ནས་ཡང་ཏོག་དབྱིབས་ནད་རིམས་དང་འབྲེལ་བའི་སྒོ་ནས་འཛམ་བུ་གླིང་སྤྱི་ཡོངས་ཀྱི་དཔལ་འབྱོར་ཉམས་རྒུད་ཕྱིན་ནས་ཨ་ནི་དཔལ་འབྱོར་ཉམས་རྒུད་ཀྱི་དཀའ་ངལ་ཆེན་པོ་ཅིག་འཕྲད་བསྡད་ཀྱི་ཡོད་རེད། ཨ་དེ་ནས་ཡང་ད་ཅིག་འདས་པའི་ལོ་བཅུ་ཕྲག་ཁ་ཤས་ཅིག་ནས་ཡང་ང་ཚོ་འཛམ་བུ་གླིང་སྤྱི་ཡི་ཨ་ནི་ག་རེ་ཟེར་དགོས་རེད་ཁོར་ཡུག་སྲུང་སྐྱོབ་ཀྱི་ཐོག་ལ་ཡ་མི་སྒང་ག་གིས་དོ་སྣང་ཆེན་པོ་བྱས་ཡ་དང་ཁོར་ཡུག་སྲུང་སྐྱོབ་དང་ཁོར་ཡུག་ཉམས་རྒུད

ང་རང་ཚོས་ཡེ་ཤེས་ཟླ་བ་ལགས་ཀྱིས་མཁྱེན་གྱི་རེད། རྒྱ་གར་གྱི་སྲིད་བློན་ཆེས་ཤིན་ཏུ་སྙན་གྲགས་ཅན་གྱི་ཁོང Narendra Modi ལགས་ཀྱིས་ཁོང་གི་གསུང་བཤད་ནང་ལ་ཡང་གསལ་པོ་གསུངས་ཡོད་རེད། འགྲོ་བ་མིའི་རིགས་སྤྱི་ལ་ཡང་དཀའ་ངལ་ཧ་ཅང་གི་ཛ་དྲག་པོ། པོ་དང་ཆེན་པོ་འདི་འདྲ་འཕྲད་པའི་སྐབས་ལ་ཡང་ང་ཚོས་རེ་བ་བཅོལ་ས་གཅིག་སྟོན་པ་བཅོམ་ལྡན་འདས་དང་སྟོན་པ་བཅོམ་ལྡན་འདས་ཀྱི་གསུང་རབ་དེ་གྱད་དང་སྟོན་པ་བཅོམ་ལྡན་འདས་ཀྱི་བསླབ་བྱ་དེ་གྱད་དང་སྟོན་པ་བཅོམ་ལྡན་འདས་ཀྱི་ལྟ་གྲུབ་དེ་གྱད་ད་ཆགས་ཀྱི་ཡོད་པ་རེད། ད་ལྟ་བར་དུ་ཨ་ནི་དུས་ཚོད་དུས་སྐབས་མི་འདྲ་བ་མི་འདྲ་བ་སོ་སོ་ལ་ཡང་ཨ་ནི་འགྲོ་བ་མིའི་རིགས་ཀྱི་ཐོག་ནས་ཨ་ནི་སྟོན་པ་བཅོམ་ལྡན་འདས་ལ་ཨ་ནི་ཅིག།

ལགས་སོ་དགེ་བཤེས་ལགས། ད། ལྷན་ཚོགས་དེའི་ཉིན་གཉིས་པའི་ཚོགས་མགོན་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཆིབས་བསྒྱུར་མཛད་ཡོད་རེད་ད། ཡིན་པས་ནས་ད་ཅིག་ལྷན་ཚོགས་དེའི་དབུ་འཛུགས་མ་གནང་གོང་ལ་ད་ཅིག་གསར་ཁང་རེད་དེ་བཞིན་གྱི་གནད་དོན་དབྱེ་ཞིབ་པ་མང་པོ་གཅིག་གིས་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་ནི་ཆིབས་བསྒྱུར་མཛད་དང་ཨ་ནི་ཡང་ཅིག་ཆིབས་བསྒྱུར་མཛད་ཀྱི་ཡོད་མེད་དེའི་སྒང་ལ་ཅིག་ཐེ་ཚོམ་རེད་དེ་བཞིན་གྱི་འདི་ཡོངས་ཁྱབ་ཞེ་གཅིག་གསལ་བསྒྲགས་གནང་ཐུབ་མ་སོང། ད་དེ་ན་སོང་ད་རེས་ཡང་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཚོགས་མགོན་དུ་ཆིབས་བསྒྱུར་མཛད་ཡ་དེའི་ཅིག། གསང་བ་རེད་དེ་བཞིན་གྱི་ཡང་གཅིག་དེ་དངོས་སུ་ཡོངས་ཁྱབ་ཁྱབ་བསྒྲགས་གནང་མ་ཐུབ་ཡག་དེའི་རྒྱུ་རྐྱེན་གཙོ་བོ་དེ་ག་པར་གཟིགས་ཀྱི་ཡོད་ན། ད་དེ་སྤྱི་བཏང་ཞུས་པ་ཡིན་ན། ང་ཚོ་གོ་སྒྲིག་པ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ངོས་ནས་བྱས་པ་ཡིན་ན། གོང་ས་ཆེན་པོ་མཆོག་ད་རེས་ཀྱི་ལྷན་ཚོགས་དེ་དང་ད་རེས་ཀྱི་ཚོགས་ཆེན་དེ་ལ་ཡང་དབུ་བཞུགས་གནང་ཡག་དེ་ཧ་ཅང་གི་གལ་ཆེན་པོ་ཅིག་བརྩི་གི་ཡོད་རེད། ཧ་ཅང་གི་གལ་ཆེན་པོ་ཅིག་བརྩིས་ནས་ཨ་ནི། ང་ཚོའི་དེ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཨ་ནི ྋགོང་ས་ཆེན་པོ་མཆོག་སྐུ་མདུན་ལ་ཡང་ཆེད་མངགས་དངོས་སུ་བཅར་ནས་དེ་ཆིབས་བསྒྱུར་གནང་རོགས་གནང་ཞེས་ཞུས་ཡོད་རེད་ད་ག་ནང་བཞིན་ང་ཚོའི་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་ཅིག་སྤྱི་ཁྱབ་ངེས་སྟོན་པ་ཡང ྋགོང་ས་ཆེན་པོ་མཆོག་སྐུ་མདུན་ལ་ཡང་ཅིག་ཆེད་དུ་མངགས་ནས་བཅར་ནས

ང་ཚོས་ཁྱབ་བསྒྲགས་གཅིག་ཕ་གིའི་སྔ་ས་ས་ནས་ཁྱབ་བསྒྲགས་ཞུས་མ་ཐུབ་པ་དེ་གནས་སྟངས་འདི་འདྲའི་གཅིག་ཏུ་ཆགས་པ་རེད། ཨོ་ད་ཅིག་ངས་ད་ལྟ་སེ་ཞུས་སྒྲོག་ཞུ་དགོས་ཡ་དེ་འདྲའི་གཅིག། ལགས་སོ་དགེ་བཤེས་ལགས། ད་ཡང་གཞན་གནད་དོན་གལ་ཆེ་བ་གཅིག་འདི་ད་རྒྱ་གར་གྱི་གསར་ལམ་ཁག་རེད་ད་དངོས་སུ་ང་རང་ཚོས་མཐོང་པ་འདི་ད་ལྷན་ཚོགས་དེའི་ཐོག་ལ་ད་རྒྱ་ནག་ནས་སྐུ་ཚབ་གཅིག་ཀྱང་མཉམ་ཞུགས་གནང་མི་འདུག་ད་དེའི་རྒྱུ་མཚན་གཙོ་བོ་དེ་གང་ཡིན་ནམ། གང་ཡིན་ཟེར་ན་རྒྱ་ནག་ཁོ་རང་ཚོའི་ངོས་ནས་ཡིན་པས་ནས་ཅིག་ནང་ཆོས་དེ་ཁོ་རང་ཚོ་གི་ཡང་འཇམ་པོའི་ནུས་སྟོབས་ཅིག་ལ་ངོས་འཛིན་གནང་བྱས་ཡང་ཞེ་པོ་ཅིག་ཁྱབ་སྤེལ་གནང་གི་འདུག་དཔེར་ན་ད་ཅིག་རྒྱ་ནག་གི་དཔེར་ན་ཅིག་ཁྱིམ་མཚེས་རྒྱལ་ཁབ་ནང་དཔེར་ན་ཅིག་ད་ཅིག་ནང་ཆོས་ལ་ཐུགས་སྣང་གནང་མཁན་དེ་ཚོ་ལ་ཅིག་ཁྱབ་སྤེལ་བྱས་ལ་སོགས་པའི་ཁོ་རང་ཚོའི་ངོས་ནས་དེ་བེད་སྤྱོད་གནང་བསྡད་ཀྱི་འདུག་ག་ཨ་ནི་ད་རེས་ད་དཔེར་ན་ཅིག་རྒྱ་གར་གཞུང་གི་ངོས་ནས་དེ་ལྟ་བུའི་གི་ད་ལྷན་ཚོགས་ཅིག་གོ་སྒྲིག་གནང་བ་དེ་ལ་རྒྱ་ནག་གཞུང་གི་ངོས་ནས་ད་ཅིག་སྐུ་ཚབ་རེད་དེ་འདྲ་ཞིག་གི་ད་ཅིག་གནད་ཡོད་མི་སྣ་དེ་འདྲས་མཉམ་ཞུགས་མ་གནང་བའི་རྒྱུ་རྐྱེན་གཙོ་བོ་དེ་ག་པར་གཟིགས་ཀྱི་ཡོད་ན།

ཨཱ། རྩ་བའི་ཏོག་དབྱིབས་ནད་ཡམས་ཁྱབ་གདལ་བྱུང་བའི་རྗེས་ལ་ཡང། རྒྱལ་ཁབ་ཕན་ཚུན་ལ་ཡང་འགྲུལ་བཞུད་བྱེད་ཡག་གི་ཐོག་ལ་ཡང་གང་ལ་གང་འཚམ་གྱི་དམ་དྲག་གནས་ཚུལ་ཅིག་བྱུང་ཡོད་རེད། གཅིག་དེ་འཛམ་བུ་གླིང་སྤྱི་ཡོངས་ཀྱི་གནས་ཚུལ་ཅིག་བྱས། དེའི་སྒང་ལ་ལྷག་པར་དུ་རྒྱ་དཀར་ནག་གཉིས་ཀྱི་དབར་ལ་ཡང་ས་མཚམས་ལ་དམག་འཐབ་བྱེད་ཡག་ལ་སོགས་པ་དང་དེ་འདྲའི་གི་ད་འཁྲུག་ཆ་ལངས་ལ་སོགས་པ་དང་དེ་འདྲའི་གང་ལ་གང་འཚམ་ཅིག་བྱུང་ཡོད་རེད། བྱས་ཙང། དེ་འདྲའི་ཡིན་པ་ཡིན་དུས་ཙམ་པ་དེ་འདྲའི་གི་རྐྱེན་བྱས་ནས་ད་ག་འབྱེད་ད་རེས་གི་ད།

ལགས་སོ་དགེ་བཤེས་ལགས། ད་ད་ཐེངས་ཁྱོན་བསྡོམས་ད་ཅིག་རྒྱལ་ཁབ། སུམ་ཅུ་ནས་ད་ཅིག་སྐུ་ཚབ་མཉམ་ཞུགས་གནང་ཡོད་རེད་ད། རྒྱ་ནག་མེད་པ་དེ་གསལ་བོ་རེད། དེ་མིན་ཡང་ཅིག་ནང་པའི་རྒྱལ་ཁབ་ཡིན་པ་གང་ཞིག་ལ། ཡང་ད་ཐེངས་ལྷན་ཚོགས་ནང་མཉམ་ཞུགས་མ་གནང་བ་དེ་འདྲ་བྱུང་ཡོད་ན།
སྤྱི་བཏང་བྱས་ན་ནང་པའི་རྒྱལ་ཁབ་ཡིན་པ་གང་ཞིག་ལ། ལྷན་ཚོགས་འདི་ལ་མཉམ་ཞུགས་མ་གནང་བ་དེ། ཕལ་ཆེར་ཕལ་ཆེར། དཀའ་ལས་ཁག་པོ་འདྲ་པོ་ཅིག་རེད་བསམ་གྱི་འདུག

གལ་ཆེན་པོ་དེ་འདྲས་ཕེབས་ཀྱི་ཡོད་རེད། ཡང་ཁ་རྒྱལ་ཁབ་ཁ་ཤས་ནས་ཡང་ཅིག་ཡོངས་གྲགས་ཀྱི་པ་གི་ཅིག་སྐུ་ཚབ་གྲགས་ཅན་གལ་ཆེན་པོ་ཞེ་པོ་ཡིན་པ་དེ་འདྲས་ཡང་ཕེབས་མ་ཐུབ་ན་དེའི་རིམ་པ་གཉིས་པ་གསུམ་པ་ལ་སོགས་པ་དེ་འདྲས་ཡོང་གི་འདུག་ད་དེ་སྐུ་ཚབ་ཕེབས་ཡ་དེའི་རིམ་པ་སྣ་ཚོགས་ཆགས་ཀྱི་འདུག་དེ་ཡང་རྒྱལ་ཁབ་ཁ་ཤས་ནང་ལོགས་ལ་ཡང་ཅིག།

རྒྱ་ནག་གཞུང་རང་གི་དབུས་གཞུང་རང་གིས་ད་གཅིག་པ་གི་གཅིག་གི་ད་གཏམ་བཤད་བྱེད་ཡ་གི་སྡེ་ཚན་ཅིག་ཡིན་པ་ཡིན་ན་ད་ཕལ་ཆེར་ཕལ་ཆེར་གོང་ས་མཆོག་དང་ད་དེ་མཛད་སྒོ་གལ་ཆེན་དེ་འདྲའི་དབུ་བཞུགས་ལ་ཕེབས་ནས་ཨ་ནི་གསུང་བཤད་གནང་ནས་མི་ཨ་ནི་འཛམ་བུ་གླིང་རྒྱལ་ཁབ་མང་པོ་གི་ཨ་ནི་ནང་པའི་དབུ་ཁྲིད་དང་ལྷན་དུ་ཡ་ཨ་ནི་མཉམ་ཞུགས་གནང་ནས་ཕན་ཚུན་གཅིག་པ་གི་བཀའ་མོལ་གྲོས་བསྡུར་གནང་ཡ་དང་དེ་འདྲའི་བྱུང་ཡ་དེ་ཁོང་ཚོ་ཏན་ཏན་གཅིག་གི་དགའ་མོས་བྱས་ནས་ཡག་པོ་ཞེ་པོ་ཅིག་རེད། ཅིག་ཟེར་ནས་མོས་མཐུན་བྱས་ནས་རྗེས་སུ་ཡི་རངས་བྱས་ཏེ་ཏན་ཏན་ཡོང་གི་རེད་བསམ་དྲན་གྱི་མི་འདུག་བྱས་ཙང་དེ་འདྲས་ཡིན་པ་ཡིན་དུས་ཙམ་པ་ལ་དེ་འདྲས་ཡོད་ཀྱི་རེད་དེ་ཡིན་ན་ང་ཚོས་དངོས་སུ་ངོ་ཅིག་གོ་ཐོས་དང་མཐོང་ཐོས་ཀྱི་གནས་ཚུལ་གང་ཡང་བྱུང་མ་སོང།
ལགས་སོ་དགེ་བཤེས་ལགས། ད་གནས་དོན་ཡང་གཞན་གལ་ཆེ་བ་གཅིག་དེ། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བཞུགས་སྒར་ནས་རྒྱ་གར་གྱི་རྒྱལ་ས་ཆིབས་བསྒྱུར་མཛད་པའི་རྗེས་ལ་ད་མང་ཚོགས་ཀྱི་ཁྲོད་ལ་ད་ཅིག་ནང་པའི་ལྷན་ཚོགས་ད་གོ་ལའི་ནང་པའི་ལྷན་ཚོགས་ཀྱི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་ཡིན་པ་འདི་ཚང་མས་ད་ཅིག་ཡོངས་གྲགས་འདྲ་པོ་ཅིག་ཆགས་པ་རེད། ཡིན་པས་ན་ཡང་ཚང་མའི་རེ་བ་ལ་ད་ཉིན་དང་པོའི་དབུ་འབྱེད་ཀྱི་མཛད་སྒོར་ཨ་ནི་རྒྱ་གར་གྱི་སྲིད་བློན་ན་རིན་དཱ་ར་མོ་དཱི་མཆོག་དང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལྷན་བཞུགས་ཀྱི་ཅིག་ཨ་ནི་ཚོགས་འདུ་འདི་ཅིག་དབུ་འབྱེད་བྱུང་ན་བསམ་ཡག་གི་རེ་བ་ཞིག་འདུག་ད་འདི་བྱུང་ཡོད་མ་རེད། ད་འདི་མ་བྱུང་ཡག་འདི་ཡང་ཅིག་རྒྱ་ནག་གི་གནོན་ཤུགས་ཡིན་ན་ཡང་རྒྱ་གར་གཞུང་གི་ངོས་ནས་ཡང་ཐབས་མཁས་པོ་བྱས་བྱས་ཡང་རྒྱ་ནག་ལ་ཅིག་འབྱུང་འགྱུར་ཡང་ཅིག་གནད་དོན་མང་པོ་ཅིག་སྒང་ལ་རྙོག་དྲ་དང། ཡང་ཅིག་གླེང་སློང་མི་ཡོང་གི་ཆེད་དུ་ཨ་ནི་གཡོལ་བ་ཡིན་ན་ག་འདྲས་ན། ད་འདི་ཕལ་ཆེར་ང་རའི་ལྟ་ཚུལ་བྱས་པ་ཡིན་ན་འདི་ཁོ་རང་ཚོས་ཨིན་ཇིའི་ཐ་སྙད་ནང་ལོགས་ལ་ཡ། Institutional Decision ཟེར་ཡག་ཡོད་རེད Institutional Decision ཟེར་ཡག་འདི་ཁོ་རང་ཅིག་ཕ་གིའི་སྒྲིག་འཛུགས་ཀྱི་ཨ་ནི་ཁོ་རང་ཚོས་ཅིག་ལས་རིམ་ཐག་གཅོད་བྱེད་སྟངས་ཀྱི་འགྲོ་སྟངས་ཅིག་གི་ཐོག་ལ་འདི་འདྲའི་ཅིག་ཡོད་རེད།

ལོ་དྲུག་ཅུ་རེ་གྲངས་ཅིག་གི་ཐོག་ལ་རྒྱ་གར་གཞུང་གི་ཐོག་ནས་ཨནི་ཅིག་སྐུ་མགྲོན་ཅིག་གལ་ཆེན་པོ་ཅིག་གི་འདུ་ཤེས་བཞག་ནས་ཨནི་ཅིག་ཕ་གི་ཆེ་མཐོང་ཕུལ་དགོས་དེ་གས་ནས་ཆ་ཚང་ཕུལ་ཨནི་ཕན་ཚུན་ཞེ་དྲག་གི་རྒྱ་གར་གཞུང་དང་གོང་ས་ཆེན་པོ་མཆོག་གི་སྒྲིག་འཛུགས་དབར་ལ་ཡང་ཧ་ཅང་གི་ཅིག་ཕ་གི་མཐུན་འབྲེལ་དང་ཨནི་ཅིག་ཕ་གི་གྲོགས་པོའི་གི་བསམ་བློ་དང་འདུ་ཤེས་དེ་གས་ནས་བཟང་པོ་ཞེ་པོ་ཡོད་རེད་བྱས་ཙང་དེ་དེ་ལ་ཡང་ཅིག་འགྱུར་བ་ཅི་ཡང་ཡོད་མ་རེད་ཡང་དེ་གས་དེ་ང་རང་ཚོ་གང་གས་དགོངས་དགོས་དེ་གལ་ཆེན་པོ་ཞེ་པོ་རེད་བསམ་དྲན་གྱི་ཡོད། ལགས་སོ་དགེ་བཤེས་ལགས། ད་ཚོགས་འདུའི་ཉིན་དང་པོའི་དབུ་འབྱེད་སྐབས་སུ་རྒྱ་གར་གྱི་སྲིད་བློན Narendra Modi མཆོག་ཕེབས་ནས་ད་དབུ་འབྱེད་གནང་ཡོད་རེད། སྤྱིར་བཏང་ནས་ད་ང་རང་ཚོའི་ད་ལྟ་རླུང་འཕྲིན་གཟིགས་མཁན་རེད་གསན་མཁན་རྣམ་པ་ཚོ་ལ་དགེ་བཤེས་ལགས་ཀྱིས་ད་ལྟ་རྒྱ་གར་གྱི་སྲིད་བློན Narendra Modi མཆོག་གི་ངོས་ནས་ནང་ཆོས་ལ་གཟིགས་ཕྱོགས་དེ་ག་འདྲས་ཅིག་ཡོད་ན། གང་ཡིན་ཟེར་ན་དེ་སྔ་ཨ་ནི་ཁོ་རང་གིས་གཏམ་བཤད་སྤེལ་བའི་མང་ཆེ་བ་ཅིག་གི་ནང་ལོགས་ལ། ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱི་ད་ཅིག་རྣམ་ཐར་རེད་དེ་ཚོའི་ཐོག་ལ་སྦྱངས་པ་གནང་ཡོད་པའི་གི་གནས་ཚུལ་དེ་འདྲའི་ང་ཚོས་མང་པོ་ཅིག་གོ་ཐོས་བྱུང། ད་ནང་བཞིན་གྱི་དེ་ཡིས་ཡང། ཁོང་རང་ཉིད་ལ་ཅིག་ཧ་ཅང་གི་ཕན་པོ་བྱུང་ཡོད་པའི་གི་དཔེར་ན་ཅིག་སྒྲུང་རེད་གཏམ་བཤད་གནང་བ་དེ་འདྲའི་ང་ཚོས་མང་པོ་ཞིག་མཐོང་མྱོང། དགེ་བཤེས་ལགས་ཀྱིས་ཅིག་གཟིགས་པ་ཡིན་ན། ད་ཅིག་རྒྱ་གར་གྱི་སྲིད་བློན་གྱིས་ད་ཅིག་ནང་ཆོས་ལ་གཟིགས་ཕྱོགས་དེ་ག་འདྲ་ཅིག་ཡོད་ན།

ཅིག་བཀའ་མོལ་འདི་འདྲའི་གནང་མཁན་འདི་ཁོ་རང་གཅིག་པོ་རེད་དཱ། གཞན་དག་སུ་གཅིག་གིས་བཀའ་མོལ་འདི་འདྲའི་རིགས་གནང་གི་ཡོད་མ་རེད། ཅིག་ཕལ་ཆེར་འདི་འདྲའི་ཡོད་མདོག་ཡོད་ཁ་པོ་མ་རེད་ལ། དེ་འདྲའི་གནང་མཁན་ཅི་ཡང་ཡོད་མ་རེད། དེ་ཡང། ཅིག། ཁོང་རང་སྤོབས་པ་དང་ལྡན་པའི་ངོས་ནས་འདི་འདྲའི་གནང་ཐུབ་ཡ་དེ་ཡང། ང་རང་ཚོ། ནང་ཆོས་དང་དམིགས་ནང་ཆོས་ལ་ཕན་ཐོགས་ཡོད་པ་ཅིག་དང། ཨ་ནི་ནང་ཆོས། ཅིག། ནང་ཆོས་ལ་ཡིད་ཆེས་ཡོད་མཁན་ཅིག་དང་ནང་ཆོས་ཀྱི་རྗེས་འཇུག་པ་འདི་ཚོ་ཡིན་ན་སྤོབས་པ་བྱེད་དགོས་ཡ་གནས་ཚུལ་ཅིག་རེད། ད་ད་ལྟའི་གནས་སྐབས་ལ་ཡ།

ལགས་སོ་དགེ་བཤེས་ལགས། ད་ལྟ་ད་ལྷན་ཚོགས་ཀྱི་ཉིན་གཉིས་པའི་མཇུག་དེ་ལ་ད་ཅིག་ཡོངས་ཁྱབ་བསྒྲགས་གཏམ་དོན་ཚན་བདུན་བྱས་པ་ཅིག་སྤེལ་གནང་འདུག་བ། ད་དེའི་ནང་ལོགས་ལ་ཨ་ནི་ཅིག་གོ་ལའི་ཞི་བདེ་ལ་ཞི་བདེ་ཞི་བདེའི་སྐྲུན་ཐབས་རེད་དང་གཞན་གྱི་ཡང་འགྲོ་བ་མིའི་གྱི་དཔེར་ན་བདེ་སྡུག་གཟིགས་ཕྱོགས་རེད། དེ་ཚོའི་ཐོག་ལ་ད་གནད་དོན་བདུན་ཅིག་སྤེལ་གནང་ཤག་ད་མ་འོངས་པ་ཡང། རྒྱ་གར་དབུས་གཞུང་རེད་དང་གཞན་གྱི་ཡང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་གཉིས་མཉམ་རུབ་ཀྱི་ཐོག་ནས་ད་ལྟའི་དཔེར་ན་གནད་དོན་བདུན་དང་འབྲེལ་བའི་ཐོག་ལ་ཡང་མ་འོངས་པ་ཕྱག་ལས་ཕྱག་ལས་ག་རེ་འདྲ་ཅིག་གནང་འཆར་ཡོད་ན།
ལ་ངས་ཁ་རི་ཁ་ཐུག་ཞུས་པ་ཡིན་ན། ང་ཚོ་ཚོགས་འདུ་དེའི་རིགས་དེ་གོ་སྒྲིག་བྱེད་མཁན་དེ་གས་དེ་གས། ཨ་ལེ་ཚོགས་འདུ་དེའི་རིགས་དེ་གོ་སྒྲིག་བྱེད་ཡ་ཁོ་རང་ལ་ཡང་དུས་ཚོད་ཕོན་ཆེན་པོ་བཏང། ཨ་ནེ་ཅིག་གི་འགྲོ་སོང་རེད་རྐང་འགྲོ་ལག་འདོན་བྱས་ནས་རྒྱུ་དངོས་ཀྱི་དངུལ་ཕོན་ཆེན་པོ་བཏང། ད་ག་ནང་བཞིན་འབད་རྩོལ་ཕོན་ཆེན་པོ་བཏང་ནས་ཨ་ནེ་ཚོགས་འདུ་དེའི་རིགས་དེ་གོ་སྒྲིག་བྱེད་ཀྱི་ཡོད་རེད། ད་ཚོགས་འདུ་དེའི་རིགས་དེ་གོ་སྒྲིག་བྱས་པའི་རྗེས་ལ་དེ་ནས

ཀུན་སྤྱོད་འགྱུར་བ་འགྲོ་ཡ་ཅིག་ཡོང་གི་ཡོད་རེད། བྱས་ཙང་ད་ལྟའི་ཆ་ལ་དཔེ་ཆ་བཞག་པ་ཡིན་ན། ང་ཚོ། ཅིག་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ། ཨ་ནི། ཁོར་ཡུག་ཉམས་རྒུད་འགྲོ་གི་འདུག། ཁོར་ཡུག་ཉམས་རྒུད་འགྲོ་གི་ཡོད་པ་ཡིན་ད། ཁོར་ཡུག། ཨ་ནི་ཅིག་ཕ་གི། སྲུང་སྐྱོབ་བྱེད་ཡ་གི་ཆེད་དུ་ཁོར་ཡུག་ཉམས་རྒུད་འགྲོ་ཡ་ལ། ཅིག་ཕ་གི། རྒྱུ་རྐྱེན་ལ་འགྲོ་ཡ་གི། ཨ་ནི། ཅིག་ཀུན་སྤྱོད་འདི་སྐད་འདི་སྐད་དེ་བཞག་དགོས་ཀྱི་འདུག་ཟེར་ཏེ། འདི་སྐད་ཆ་དེ་ཤུགས་ཆེན་པོ་འགྲོ་གི་འདུག་འདིའི་རྐྱེན་བྱས་ནས་མི་མང་པོ་ཅིག་ག་ལི་ག་ལི་བྱས་ནས། ད་སོ་སོ་གི་ཀུན་སྤྱོད་འགྱུར་བ་གཏང་གི་ཡོད་རེད་བ།

ཆེད་དུ་མངགས་ནས་དམིགས་ཡུལ་དེ་དང་དེ་བྱེ་བྲག་པ་གཅིག་སུས་གླེང་ནས་དེའི་ཐོག་ལ་ཕྱག་ལས་གནང་ཡ་བྱེད་རྒྱུ་རེད་དེ་ཚོའི་རིགས་འདི་ད་ལྟ་ང་ཚོ་འདི་གི་བྱེད་ཀྱི་རེད་འདི་གི་བྱེད་ཀྱི་མ་རེད་ཟེར་ན་ད་ལྟ་གཏན་འཁེལ་བ་གང་ཡང་ཡོད་མ་རེད་དེ་རིམ་པས་རིམ་པས་ཀྱི་ཏན་ཏན་དེ་འདྲའི་རིགས་ཡོང་གི་རེད་བསམ་དྲན་གྱི་ཡོད། ལགས་སོ།
ད་ད་ལྟའི་ཚོགས་འདུ་དེའི་ལྷན་ཚོགས་དེ་རྒྱ་གར་དབུས་གཞུང་དང་ད་རྒྱལ་སྤྱིའི་ནང་པའི་མཐུན་ཚོགས། ད་རྒྱ་གར་རྒྱ་གར་ནང་རྟེན་གཞི་ཆགས་བསྡད་ཡོད་རེད། གཉིས་ཀྱིས་གོ་སྒྲིག་གནང་ཡོད་དུས་ཙམ་པ། ཡང་དུས་རྒྱུན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད། ཐུགས་བསྐྱེད་དམ་བཅའ་བཞི་ནང་ལོགས་ནས་ད་བཞི་པ་འདི་གལ་ཆེ་ཤོས་དེ། རྒྱ་གར་གྱི་གནའ་བོའི་རིག་གཞུང་སླར་གསོ། ཉམས་པ་སླར་གསོ་གནང་ཡ་འདི་ད་ཅིག་དེ་ལ་སྐྱེ་བོ་མི་ཆེན་གྱིས་ད་ཐུགས་སྣང་ཞེ་པོ་གནང་གི་འདུག་ཨ། དེ་འདྲ་སོང་ཙང་ད་གནས་ཚུལ་འདི་དང་འབྲེལ་བའི་ཐོག་ལ་ཡང་ཅིག་ལྷན་ཚོགས་ཉིན་གཉིས་ཀྱི་ནང་ལོགས་ལ་གླེང་སློང་འདྲ་བྱུང་ཡོད་ནམ་དེ་ག་འདྲ་ཡིན་ནམ་ལགས།
རྩ་བའི་ལྷན་ཚོགས་ཉིན་གཉིས་པོ་འདིའི་ནང་ལོགས་ལ་ཡང

སྤུས་ཚད་ལྡན་པ། ཨ་ནི་ཅིག་ཕན་ཐོགས་ཡོད་པ་ཡ་མང་པོ་ཞེ་པོ་ཅིག་གསུངས་ཡོད་རེད། དེ་སྐད་དེ་ཡང་ང་ཚོས་མ་འོངས་པ་ལ་ཚུར་ཕྱོགས་སྡོམ་བརྒྱབ་ནས་ཨ་ནི་པར་སྐྲུན་བྱས་ནས་འགྲེམས་སྤེལ་བྱེད་ཡ་གི་འཆར་གཞི་ཅིག་ཡོད་རེད། བྱས་ཙང་དེ་ཡིན་དུས། ད་བརྗོད་གཞི་འདི་ཚོ་ནང་ལོགས་ལ་རོབ་བསྡུས་ཅིག་ཞུས་པ་ཡིན་ན། དཔེར་ན། བརྗོད་གཞི་འདི་འདྲས་ཡོད་རེད། ཨ། ག་རེ་ཟེར་དགོས་རེད། ནང་ཆོས་ཀྱི། ཨ་ནི་རིག་གནས་ཤུལ་རྫས། ནང་ཆོས་དང་འབྲེལ་བའི་རིག་གནས་ཤུལ་རྫས་དང་ནང་ཆོས་དང་འབྲེལ་བའི་ལོ་རྒྱུས། ཨོ། དེ་འདྲའི་གི་ཐོག་ལ་ཡང་བརྗོད་གཞི་བཞག་ནས་དེའི་ཐོག་ལ་བགྲོ་གླེང་བྱེད་ཡ། ཡང་ནང་ཆོས་དང་ཚན་རིག་པའི་བར་གྱི་ལྷག་པར་དུ་ཡང་ད་ལྟའི་ཆ་ལ་ང་ཚོས་གཅིག་ཕ་གི་ཀླད་པའི་ཚན་རིག་པ་ཡོད། དབང་རྩ་ཚན་རིག་ཟེར་གྱི་རེད་ཀླད་པའི་ཚན་རིག་ཟེར་གྱི་རེད་དེ་དག་དང་ནང་ཆོས་ཀྱི་དབར་ལ་ཡང་བགྲོ་གླེང་བྱས་ནས་ཕན་ཚུན་ག་རེ་ཟེར་དགོས་རེད་སྙིང་པོ་གསར་པ་ག་རེ་ག་རེ་སྟོན་ཐུབ་གི་ཡོད་མེད། ཨོ་དེ་འདྲའི་གི་ཐོག་ལ་གཅིག་བགྲོ་གླེང་བྱེད་ཡ། ཡང་བརྗོད་གཞི་གཅིག་གི་ནང་གོང་ས་ཆེན་པོ་མཆོག་གི་འགྲོ་བ་མིའི་རིགས་སྤྱི་ལ་ཕན་པའི་ཨ་ནི། མཛད་རྗེས་བྱེ་བྲག་ཅིག་ཁྱད་དུ་འཕགས་པ་ག་རེ་ཡོད་མེད་ཨ་ནི། གཅིག། ནང་པའི་བསྟན་པ་ལ་ཡང་ཕན་པའི་མཛད་རྗེས་བྱེ་བྲག་པ་ག་རེ་ཡོད་མེད་འོ་དེ་དང་འབྲེལ་བའི་ཨ་ནི་གསུང་བཤད་རིགས། ད་འདིའི་ནང་ལོགས་ལ་ཨ་ནི་གོང་ས་ཆེན་པོ་མཆོག་གི་དམིགས་ཡུལ་བཞི་ལ་སོགས་པ་དང་དེ་གའི་དེ་སླེབས་བསྡད་ཡོད་རེད། ལགས་སོ་ལགས་སོ། དེ་འདྲས་ཡིན་དུས་བརྗོད་བརྗོད་གཞི་རྒྱ་ཆེན་པོ་ཞེ་པོ་ཅིག་གི་མི་འདྲ་བ་མང་པོ་ཞེ་པོ་ཅིག་གི་ཐོག་ལ་འདིའི་བགྲོ་གླེང་གནང་ཡོང་དུས་ཙམ་པ་ལ་བགྲོ་གླེང་གནང་བའི་དོན་ཚན་འདི་ནས་གཅིག་ཕ་གི་གྲུབ་དོན་དེ་ལས་ཡང་ཧ་ཅང་གི་སྤུས་ཚད་ལྡན་པ་དང་ཕྱུག་པོ་རང་ཆགས་ཀྱི་འདུག་བསམ་དྲན་གྱི། ལགས་སོ་དགེ་བཤེས་ལགས་ད་དེ་རིང་ང་ཚོ་དུས་ཚོད་རྐྱེན་པས་གླེང་མོལ་དེ་ཨ་ནི་མཚམས་བཞག་གི་ཡིན། དགེ་བཤེས་ལགས་དུས་ཚོད་སྟོན་གནང་བྱས་ང་ཚོ་ལ་ཨ་ནི་གླེང་མོལ་གྱི་གོ་སྐབས་གནང་བ་དེ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུ་གི་ཡིན་བཀའ་དྲིན་ཆེ་དགེ་བཤེས་ལགས།
ཐུགས་རྗེ་ཆེ་གནང་བཀའ་དྲིན་ཆེ་ཞུ་གི་ཡོད་ཐུགས་རྗེ་གནང།

སི་ཀོ་ལེང་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་འདྲ་མིན་ལས་གྲུབ་པའི་བོད་དོན་རྒྱབ་སྐྱོར་གྱི་གྲོས་ཚོགས་འཐུས་མི་རིག་གཞུང་དང་ཡོ་རོབ་རྒྱལ་སྤྱིའི་ཡར་རྒྱས་ལས་དོན་ཚན་པའི་བློན་ཆེན་སྐུ་ཞབས Foysol མཆོག་གིས་ཕེབས་བསུའི་སྣེ་ལེན་ཞུས་པ་དང་སྦྲགས་སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས Donald Cameron དང Pauline McNeill རྣམ་གཉིས་ཀྱང་ཡོད་འདུག། དེ་དང་ཕྱོགས་མཚུངས་བོད་དོན་རྒྱབ་སྐྱོར་ཚོགས་པའི་གྲོས་ཚོགས་འཐུས་མི་ཁག་ཅིག་དང་ཡང་མཇལ་འཕྲད་གནང་ཡོད་པ་རེད། སྲིད་སྐྱོང་མཆོག་གིས་ཕྱི་ཚེས་ཉི་ཤུ་བདུན་ཉིན Edinburgh གཙུག་ལག་སློབ་གཉེར་ཁང་དུ། རྒྱལ་སྤྱིའི་ནང་སེལ་མ་ཐུབ་པའི་རྩོད་རྙོག་ཞེས་པའི་བརྗོད་གཞིའི་ཐོག་གཏམ་བཤད་སྤེལ་གནང་ཡོད་པ་དང་ཚོགས་འདུ་དེ་བཞིན། ཨེ་ཤ་ཡ Scotland ཞེས་པའི་བསྟི་གནས་ཁང་ནས་གོ་སྒྲིག་ཞུས་པ་ཞིག་ཡིན་འདུག་ལ་དེ་རིང་སླར་ཡང་གཙུག་ལག་ཁང་གཞན་ཞིག་ཏུ་གཏམ་བཤད་གནང་ཡོད་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཟླ་བ་འདིའི་ཚེས་ཉི་ཤུ་གསུམ་ནས་བཟུང་དབྱིན་ཡུལ་ཁུལ་དུ་ཕེབས་བསྐྱོད་ཀྱིས་གྲོས་ཚོགས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་སོགས་ལ་གཏམ་བཤད་སྤེལ་གནང་བ་དང། གྲོས་ཚོགས་ཀྱི་འཐུས་མི་དང་འབྲེལ་ཡོད་མི་སྣ་དང་མཇལ་འཕྲད་དེ་བཞིན་དྲ་རྒྱ་བརྒྱུད་བོད་དོན་དང་འབྲེལ་བའི་བགྲོ་གླེང་ཁག་ཅིག་ནང་མཉམ་ཞུགས་གནང་བ་སོགས་མཛད་རིམ་བསྒྲུབས་ཡོད་པ་དང་རིམ་བཞིན་ཌེན་མཱག་དང་ནོར་ཝེ་འཇར་མ་ནི་བཅས་ནང་ཕེབས་རྒྱུའི་མཛད་འཆར་ཡོད་འདུག་རྒྱ་ནག་དང་རྒྱ་གར་དབར་ས་མཚམས་གནད་དོན་ཐོག་ལ་རྩོད་རྙོག་ཆེ་བའི་དུས་དེར་རྒྱ་ནག་གི་བདེ་སྲུང་བློན་ཆེན་རྒྱ་གར་དུ་འཚམས་གཟིགས་སུ་ཕེབས་ཡོད་པ་རེད། དེ་ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་ལོར་རྒྱ་དཀར་ནག་དབར་ས་མཚམས་སུ་གདོང་ཐུག་བྱུང་བའི་རྗེས་རྒྱ་ནག་བདེ་སྲུང་བློན་ཆེན་རྒྱ་གར་ནང་ལ་འཚམས་གཟིགས་སུ་ཕེབས་པ་ཐོག་མ་དེ་ཡིན་པ་རེད་ལ་རྒྱ་གར་དང་རྒྱ་ནག་དབར་ས་མཚམས་གནད་དོན་ཐད་ཐག་གཅོད་ཡོང་ཐབས་ཆེད་ཀྱི་གྲོས་མོལ་ཐེངས་བཅོ་བརྒྱད་པ་དེ་མཇུག་བསྒྲིལ་བའི་རྗེས་རྒྱ་གར་དུ་འཚམས་གཟིགས་སུ་ཕེབས་པ་ཞིག་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ང་ཚོའི་ལས་རིམ་འདི་རྒྱང་སྲིང་ཞུས་ཟིན་པ་ཡིན། ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་འཆི་མེད་ཡིན། གསན་མཁན་རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།